དེ་ནས་བསམ་གཏན་གསུམ་པ་ལ་དགའ་བས་དབེན་པའི་བདེ་བ་གསུམ་རེ་བ། བདེ་བ་བཅུ། དགའ་བ་ཡོད་མ་རེད་ཡོད་རེད་དགའ་བ་ལ་ཆགས་བྲལ་བྱས་ཚར་བ་ཡིན། ཨ་ལ་ད་སེམས་བདེ་ཡོད་རེད་སེམས་བདེ་དེ་ལ་སེམས་དགའ་གསུམ་བྱས་ནས་ཨ་ནི་གསུམ་རེད་གསུང་ཨ་དེ་ན་ཨ་ས་ཨ།

བདེ་བ་སྐྱེ་བ་གསུམ་པོ་ནི་བསམ་གཏན་གསུམ་ལ་ས་དགུ་ཡིན་ཟེར་བྱས། དེ་ནས་ད་འདི་གནས་ཀྱི་ཚོགས་ཀྱི་ཡར་མར་དེ་ནི་ཐག་རིང་ལུགས་ཀྱི་སྐད་ཆ་བཤད་པ་རེད། གནས་ནས་གནས་འོག་ཇི་སྲིད་པ་དེ་ནས་དེའི་གོང་དེ་སྲིད་ཟེར་ཏུ་འོང། གནས་ནས་གནས་འོག་ཇི་སྲིད་པ་དེ་ནས་དེའི་གོང་དེ་སྲིད་ཟེར་དུས་ག་ལ། དཔེར་ན། རྒྱལ་ཆེན་རིགས་བཞི་གི་ནང་ནས་རྒྱལ་ཆེན།

བུ་དེ་ནི་ལྷ་དང་མི་ཚོ་གཞན་དག་ཐོག་མཐོང་གི་རེད་པས་མཐོང་གི་མ་རེད། དེ་ཁོ་ན་དེ་གའི་རྫུ་འཕྲུལ་བྱས་ནས་ཡར་ཕྱིན་པ་འདྲ་པོ་དང། ཨ་ནི་གཞན་དག་གིས་ཡར་ཁྲིད་ནས་དེ་སླེབས་པ་འདྲ་པོ་དེ་འདྲ་ཡིན་ན་མ་གཏོགས་ང་ཚོ་གཞན་རང་སོ་རང་ཐོག་གོ་འགྲོ་མི་ཐུབ་ཟེར་གྱི་ཡོད་རེད་བ། ང་ཚོ་མི་མང་དེ་གར་འཕགས་པ་ཐོགས་མེད་དགའ་ལྡན་ལ་ཕེབས་ནས་རྗེ་བཙུན་བྱམས་མགོན་གྱིས་དེ་ནས་པད་ཡར་བཙུན་ཁྲིད་པ་ཡིན་ཟེར་གྱི་ཡོད་རེད་བ། འོ་དེ་འདྲའི་ཚོ་ནི་དགའ་ལྡན་ལ་སླེབས་པ་དེ་འདྲ་ཡོད་རེད་མ་གཏོགས་ང་ལ་དེ་ག་ཚོ་འགྲོ་ན་ནི་ཨ་ནི་བདེ་གི།

ཨ་ཏི། རྩིས་གཞི་དེ་བྱེད་འོང་དུས་ག་ལ་ཨ་ནི། གླིང་བཞི་ཞིག་བྱས། ཉི་ཟླ་གཉིས་བྱས། རི་ཡི་རྒྱལ་པོ་རི་རབ་བྱས། འདོད་ལྷ་དྲུག་བྱས། ཨ་ནི། ཚངས་པའི་འཇིག་རྟེན་ཟེར་དུས་ག་ལ་བསམ་གཏན་དང་པོ་མན་ཆད་རེད་བ། བསམ་གཏན་དང་པོ་མན་ཆད་དེ་དེ་ནས་བས། རྩིས་གཞི་བྱས་ནས། དེ་དེ་འདྲའི་གཅིག་གཉིས་གཉིས་ཟླ་ག་འགྱུར་ནས་སྟོང་ཕྲག་གཅིག་ལོངས་དུས་ག་ལ་སྟོང་སྤྱི་ཕུད་འཇིག་རྟེན་གྱི་ཁམས་ཟེར་གྱི་ཡོད་རེད་སྟོང་དང་པོ་སྟོང་བར་པ་སྟོང་ཐ་མ་གསུམ་རེད་བ། སྟོང་དང་པོ་དེ་ལ།

སྟོང་གསུམ་གྱི་སེམས་ཅན་ཚོ་འཇིག་དུས་ག་ལ་དུས་མཉམ་དུ་འཇིག་གི་ཡོད་རེད། སྣོད་ཀྱི་འཇིག་དུས་ག་ལ་དུས་མཉམ་དུ་འཇིག་གི་ཡོད་རེད། དེ་འཇིག་འགྲོ་དུས་ག་ལ་ད། སྟོང་གསུམ་ང་རང་འདི་ན་ལ། དེ་ནི་སེམས་ཅན་དམྱལ་བ་པ་ཡོད་རེ་བ་དམྱལ་བ་པ་ཚོ་དེ། དེ་ནི་ལས་ཕ་གི་ཟད་པ་ཚོ་ཡིན་ན། དེ་དམྱལ་བ་ནས་ཡང་ཐར་ནས་བདེ་འགྲོ་ལ་ཡང་སྐྱེ་བ་དང། གང་གོང་མ་འགྲོ་དེ་འདྲའི་ལ་སྐྱེ་འགྲོ་གི་ཡོད་རེད། ད་དམྱལ་བ་སྐྱེ་བ་གི་ལས་ཟད་མེད་ན། ཡང། འཇིག་རྟེན་ཁམས་གཞན་དག་དམྱལ་བ་ལ་སྐྱེ་བ་ལེན་གྱི་ཡོད་རེད་བ། འཇིག་རྟེན་ཁམས་གཞན་དག་དམྱལ་བ་སྐྱེ་དུས་ག་དེ་དག་སྟོང་གསུམ་འདི་ན་མ་ཚུད་པ་ཡང་དམྱལ་བ་འདུག་ག། དེ་འདྲའི་ཡིན་དུས་ག་ལ། འཇིག་རྟེན་ཐ་ལ། ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཟེར་གྱི་འདུག་གོ་ནམ་མཁའི་མཐའ་དང་མཉམ་པའི་ནམ་མཁའ་དེ་ནི་གར་ཁྱབ་ལ་དེ་ནི་སེམས་ཅན་གྱིས་ཁྱབ་པ་རེད། དེ་འདྲའི་རྩི་དུས་ག་ལ་དེ་ནི་འདས་འདི་སྟོང་གསུམ་ང་ཚོ་རྩི་དུས་ག་འདི་ཧ་ལས་དགོས་ཀྱི་ཡོད་རེད། ད་ནི་འདི་རྩིས་གཞི་ཡོད་རེད་བ། ད་ལྟ་གླིང་བཞི་ཞིག་དང་དེ་ནི་རི་རབ་གཅིག་བསམ་གཏན་དང་པོ་མན་ཆད་དེ་ལ་ཆ་ཚང་ཞིག

འདི་གི་འདོད་ལྷ་རིགས་དྲུག་པོ་དེ་ནི་ལུས་ཕུང་གི་ཚད་དེ་ཤེས་ཚར་བ་རེད། ད་གཟུགས་མེད་དེ་ག་རེ་གཟུགས་མེད་ཟེར་གདའ་འདྲ་དེ། ལྷག་མ་གཉིས་ཀྱི་ལུས་ཚད་དེ་དངོས་སུ་མི་འདུག་དེ། ཨ་ནི། དེ་གི་གཞུང་གཞན་དག་འདུག་ཁྱེད་ངོ་དེ་ག་ལ། ལྷག་མ་གཉིས་དེ་ཚོ་གི་ལུས་ཚད་དེ་དང་པོ།